འཚེ་བ་མེད་པ་ཡིན་ཞེས་རྒྱ་ནག་གཞུང་གིས་བོད་ནང་འབོད་ཚིག་འདི་བཞིན་དྲིལ་བསྒྲགས་བྱེད་ཀྱི་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ད་ལྟ་ནས་ཡིན་ན་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་ཞིག་གི་ནང།
བོད་ཀྱི་འགོ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ལྷོ་བྱང་ཀོ་རི་ཡའི་བར་ཞི་བའི་གྲོས་མོལ་བརྒྱུད་ཕན་ཚུན་ཞི་བདེ་མཉམ་གནས་དགོས་པའི་གསུང་འཕྲིན་ཞིག་བསྩལ་གནང་ཡོད་པ།
མཇུག་ཏུ། ཕོ་མོ་དབྱེ་འབྱེད་ཀྱི་ལྟ་སྟངས་དང་ཕོ་མཆོག་མོ་དམན་གྱི་འདུ་ཤེས་མེད་པ་བཟོ་རྒྱུ་བཅས་ཀྱི་ཐད་ལ་ཆེད་མཁས་མི་སྣར་བཅར་འདྲི་དང་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་དང་བཅས་རིམ་གྱིས་དེ་རིང་གི་ལས་རིམ་ཁག་ལ་གསན་རོགས་ཞུ། རྒྱ་གི་སྤྱི་སྐད་སློབ་རྒྱུ་ནི་འཚེ་བ་མེད་པ་ཡིན་ཞེས་རྒྱ་ནག་གཞུང་གིས་བོད་ནང་འབོད་ཚིག་འདི་བཞིན་དྲིལ་བསྒྲགས་བྱེད་ཀྱི་ཡོད་འདུག་ལྷ་ས་ནས་ལྷོ་ཤར་གྱི་ཕྱོགས་སུ་སྤྱི་ལེ་བརྒྱ་ར་ལྔ་བཅུ་གྱི་ས་ལ་ཡོད་པའི་བོད་ལྗོངས་ལྷོ་ཁ་གི་སློབ་འབྲིང་ཞིག་ཏུ་གཞའ་ཉི་མ་གི་གུང་སེང་གི་སྐབས་དང་བསྟུན་ནས་རྒྱ་ནག་གཞུང་གི་དྲིལ་བསྒྲགས་འབོད་ཚིག་རྒྱ་གི་སྤྱི་སྐད་ལ་སློབ་རྒྱུ་ནི་འཚེ་བ་མེད་པ་དང་རྒྱུན་ལྡན་ཡིན་ཞེས་པའི་སྐོར། གཞུང་གི་མི་སྣ་དང་དགེ་རྒན་དང་སློབ་ཕྲུག་བཅས་ནས་སློབ་སྦྱོང་བྱེད་གི་འདུག་ཅེས་རྒྱ་ནག་དམར་ཤོག་ཚོགས་པ་གིས་གོ་སྒྲིག་བྱས་པའི་འོག་ཕྱི་རྒྱལ་གྱི་གསར་ཁང། EFE། གི་བོད་ནང་ཕྱོགས་བསྐྱོད་ཀྱི་སྐབས། བོད་ལྗོངས་ལྷོ་ཁ་གི་སློབ་ཕྲུག་ཚོ་གི་སློབ་སྦྱོང་གི་གནས་བབ་ཀྱི་སྐོར་ལ་གཟིགས་ཞིབ་གནང་སྐབས་སློབ་ཕྲུག་ཚོ་གི་ངོས་ནས་རྒྱའི་སྐད་ཡིག་དང་བོད་ཡིག་གཉིས་ཀ་སློབ་སྦྱོང་བྱ་གི་ཡོད་ཀྱང་ཕྱོགས་ཡོངས་ཀྱི་ཆ་ནས་བལྟས་ན་སློབ་ཕྲུག་འདི་དག་རྒྱ་གི་རིག་གཞུང་གི་ནང་ང་ཐིམ་ཚར་འདུག་ཅེས་གསལ་སྟོན་བྱས་འདུག་ཕྱི་རྒྱལ་གསར་འགོད་པ་གི་གཟིགས་སྐོར་འདི་ལྟ་བུ་གོ་སྒྲིག་བྱས་དོན་ཡང་རྒྱ་གཞུང་གི་གདུག་རྩུབ་སྲིད་ཇུས་ཀྱི་འོག་ཏུ་བོད་མི་རིགས་ཀྱི་ངོ་བོ་རིག་གཞུང་དང་བཅས་པ་རྩ་མེད་བཟོ་གི་ཡོད་པར་བརྟེན་ནས་ཕྱི་ཕྱོགས་སུ། རྒྱ་ནག་གི་ཐོག་ལ་སྐྱོན་བརྗོད་ཕོག་བཞིན་པའི་གནས་སྟངས་དེ་རིགས་ལས་གཡོལ་ཐབས་སུ་དམིགས་ནས། གཟིགས་སྐོར་འདིའི་རིགས་གོ་སྒྲིག་བྱས་ནས་རྒྱ་ནག་གཞུང་གིས་བོད་ཁུལ་དུ། འཛུགས་སྐྲུན་ལས་རིགས་དར་སྤེལ་གཏོང་བཞིན་ཡོད་ལུགས་དྲིལ་བསྒྲགས་བྱ་གི་ཡོད་ཅེས་གནས་ཚུལ་སྤེལ་འདུག་དེ་བཞིན་དུ། མིང་སྦྱིན་འདོད་མེད་པའི་ས་གནས་ཀྱི་བོད་མི་ཁག་ཅིག་གིས EFE གསར་ལས་ཁང་ལ་གསུངས་ན། རྒྱའི་སྤྱི་སྐད་གཏན་འཇགས་ཀྱི་རྣམ་པར་འགྱུར་བཞིན་པར་ཧ་ལས་ཤིང་ཧོན་ཐོར་དགོས་པ་ཟིག་དང། དེ་བཞིན་འབྲེལ་ཡོད་དབང་འཛིན་པ་གི་ཕྱོགས་ནས་འདི་ལྟར་མདུན་དུ་བསྐྱོད་རྒྱུ་ནི་ལམ་ཁ་ཉག་གཅིག་ཡིན་ལུགས་འགྲེལ་བརྗོད་བྱེད་ཀྱི་འདུག་ཅེས་བརྗོད་ཡོད་སྐད། རྒྱ་ནག་གཞུང་གིས་བོད་ནང་གི་བཀག་སྐྱིལ་ཁང་དང་བཙོན་ཁང་ཁག་དམ་དྲག་ཇེ་ཆེ་དང་རྒྱ་སྐྱེད་བཏང་ཡོད་འདུག་ཉེ་བའི་ལོ་ཤས་ཀྱི་ནང་རྒྱ་ནག་གཞུང་གིས་བོད་ནང་དོ་དམ་དམ་དྲག་ཤུགས་ཆེ་རུ་བཏང་ཡོད་པ་དང་མཉམ་དུ་དེའི་ཆེད་དུ་དོ་དམ་བཀག་སྐྱིལ་ཁང་དང་བཙོན་ཁང་ཁག་རྒྱ་སྐྱེད་བཏང་ཡོད་པ་དང་དེ་ཡང་བདེ་འཇགས་ལྟ་སྐྱོང་སྲིད་ཇུས་ཟེར་བའི་མིང་ཐོག་ནས་བོད་ནང་སྟངས་འཛིན་བྱེད་བཞིན་པ། Rand Europe Research Institute ཞེས་པའི་ཉམས་ཞིབ་ལྟེ་གནས་ཁང་གིས་སྙན་ཐོ་བཏོན་པའི་ནང་གསལ་ཡོད་སྐད། ཉམས་ཞིབ་ལྟེ་གནས་ཁང་དེས་རྒྱལ་སྲུང་དང་བདེ་འཇགས་ཀྱི་ཐད་ཀྱི་ཉམས་ཞིབ་ངེས་སྟོན་པ་རུའུ་ཐི་ཧེ་རི་སི་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། ཁོང་ཚོས་ཡིག་ཆ་གཞིར་བཟུང་ཞིབ་འཇུག་བྱས་པའི་གྲུབ་དོན་བོད་རང་སྐྱོང་ལྗོངས་ཟེར་བ་སྤྱི་ཡོངས་ཀྱི་ནང་དོ་དམ་དམ་དྲག་ཆུང་བའི་བཀག་སྐྱིལ་ཁང་དང་བཙོན་ཁང་ནས་དོ་དམ་དམ་དྲག་ཆེ་བའི་བཀག་སྐྱིལ་ཁང་དང་བཙོན་ཁང་བཅས་བསྡོམས་པའི་བདུན་ཅུ་དོན་དགུ་ཡོད་པ་ཤེས་རྟོགས་བྱུང་བ་དང་དེ་དག་གི་ནང་དེའི་ཁོངས་ལ་བཀག་ཉར་བྱ་ས་དང་རྒྱུན་རིང་བཙོན་འཇུག་བྱ་ས་བཅས་ཚུད་ཡོད། ང་ཚོས་བར་སྣང་ནས་མཚན་མོ་གི་ས་གནས་ཀྱི་གློག་འོད་ལ་བརྟེན་ནས་བླངས་པའི་འདྲ་པར་ལས། ཉིས་སྟོང་བཅུ་དགུ་ལོ་ནས་བཀག་སྐྱིལ་ཁང་དང་བཙོན་ཁང་དེ་དག་གི་ནང་ང་དོ་དམ་དམ་དྲག་ཆེ་རུ་བཏང་ཡོད་པ་མཐོང་ཐུབ་ལ་རྒྱ་སྐྱེད་བཏང་ཡོད་པ་ཚོད་དཔག་བྱེད་ཐུབ་ཀྱི་འདུག་ཅེས་འགྲེལ་བརྗོད་གནང་འདུག། དེའི་ཐད་ལ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་ད་རེས་ཡོ་རོབ་ཀྱི RAND ཉམས་ཞིབ་ལྟེ་གནས་ཁང་གིས་བོད་ནང་གི་དོ་དམ་བཀག་སྐྱིལ་ཁང་དང་བཙོན་ཁང་ཁག་གི་གནས་སྟངས་དཔང་རྟགས་དང་བཅས་སྙན་ཐོ་བཏོན་པ་ལས་བོད་ནང་གི་གནས་སྟངས་ར་འཕྲོད་བྱུང་བ་དང་དམ་དྲག་གི་གནས་སྟངས་ཀྱི་འོག་ཡོད་པས་བོད་ནང་གི་དོ་དམ་བཀག་སྐྱིལ་ཁང་དང་བཙོན་ཁང་ཁག་དམ་དྲག་ཇེ་ཆེར་བཏང་བ་དང་རྒྱ་སྐྱེད་གཏོང་བཞིན་པའི་གནས་སྟངས་འདི་དག་རྒྱལ་སྤྱིའི་གཞུང་དང་ཚོགས་སྡེ་ཁག་གིས་རྒྱ་ནག་དང་མཉམ་དུ་ངེས་པར་དུ་གླེང་སློང་གནང་དགོས་པའི་འབོད་སྐུལ་དང་དེ་འབྲེལ་རྒྱ་གཞུང་གི་འབྲེལ་ཡོད་ལས་བྱེད་དང་དམར་ཤོག་ཚོགས་མི་ཚོ་ལ་ཉེས་ཆད་འགེལ་དགོས་པའི་རེ་སྐུལ་གནང་ཡོད། དེ་བཞིན་བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་ངག་དབང་སངས་སྒྲོལ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན་རྒྱ་ནག་གཞུང་གིས་དེ་སྔ་ནས་བོད་ནང་གི་བོད་མི་ཚོ་གང་བྱུང་འཛིན་བཟུང་བཀག་ཉར་དང་དམ་དྲག་གནས་སྟངས་ཀྱི་འོག་ཏུ་བོད་མི་གར་སོང་ཆ་མེད་དུ་གྱུར་པ་སོགས་ཀྱི་གནས་ཚུལ་ཡང་ཡང་ཡོང་བཞིན་པ་ལྟར་བོད་ཀྱི་ས་གནས་ཁག་གང་སར་རྒྱ་ནག་གི་དོ་དམ་བཀག་སྐྱིལ་ཁང་དང་བཙོན་ཁང་བཙུགས་ཡོད། དེ་བས་ད་ལྟའི་བོད་ནང་གི་གནས་སྟངས་སྡུག་ཏུ་སོང་བ་མ་གཏོགས་ཡག་ཏུ་སོང་མེད་པ་གསལ་པོ་ཡིན་ཞེས་གསུངས་རྒྱུར། བོད་པ་བསྡད་སའི་ག་འབྱེད་ད་ལུང་ཁུག་འདྲ་བ་ཡིན་ནའི་རེད་ས་ཆ་ག་ས་ག་ལ་ག་འབྱེད་ད་དོ་དམ་བཀག་སྐྱིལ་བྱེད་ས་དེ་འདྲའི་ད་ག་ས་ག་ལ་ཡོད་རེད་ད་ག་འབྱེད་བོད་པ་ཡོད་ས་སྔོ་ལོག་ལ་ཡ་གཅིག་བཙོན་ཁང་ཡོད་སའི་ས་ཆ་རེད་ཡང་རྒྱ་སྐྱེད་བཏང་བྱས་དེ་འདྲའི་བྱེད་ཡ་དེ་མ་སྲིད་མཁན་མ་རེད་བསམ་པ་དྲན་གྱི་ཡིན། གོང་ཞུས་ཉམས་ཞིབ་ཁང་དེའི་སྙན་ཐོ་གི་ནང་རྒྱ་ནག་གཞུང་གིས་བརྗོད་བཞིན་པའི་བོད་རང་སྐྱོང་ལྗོངས་ཟེར་བའི་ནང་ཡོད་པའི་དོ་དམ་བཀག་སྐྱིལ་ཁང་དང་བཙོན་ཁང་བདུན་ཅུ་དོན་དགུ་ཡོད་པའི་ནང་ནས་བཅུ་བཞི་མཚན་མོ་མིས་བཟོས་འཁོར་སྐར་བརྒྱུད་དེ་བར་སྣང་ནས་པར་བླངས་སྐབས་ཕྱི་ལོ་ཉིས་སྟོང་བཅུ་དགུ་ནས་ཉི་ཤུ་ཐམ་པ་གི་བར་ས་གནས་དེ་དག་གི་ནང་དོ་དམ་དམ་དྲག་ཤུགས་ཆེ་བྱས་ཡོད་པ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ནས་ཉི་ཤུ་རྩ་གཉིས་ཀྱི་བར་ཧ་ཅང་དམ་དྲག་ཆེ་བའི་བཀག་སྐྱིལ་ཁང་དུ་ཡང་དོ་དམ་བྱེད་ཤུགས་ཆེ་རུ་བཏང་བ་དང་དོ་དམ་བཀག་སྐྱིལ་ཁང་དང་བཙོན་ཁང་ཁག་རྒྱ་བསྐྱེད་བཏང་ཡོད་པ་སོགས་ཤེས་རྟོགས་བྱུང་བ་འདྲ་པར་དང་བཅས་གསལ་སྟོན་གནང་ཡོད། འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། གོང་ས་རྒྱལ་བ་རིན་པོ་ཆེ་ཡིས་ལྷོ་བྱང་ཀོ་རི་ཡ་གི་དམག་འཁྲུག་མཚམས་འཇོག་གི་དུས་དྲན་དང་བསྟུན་ནས་ཞི་བདེའི་མཉམ་གནས་དགོས་པའི་གསུང་འཕྲིན་སྩལ་བའི་སྐོར་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་བསྐྱར་དུ་གསན་རོགས་ཞུ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་བདུན་ཉིན་དེ་བཞིན་ལྷོ་བྱང་ཀོ་རེ་ཡ་གཉིས་དབར་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གསུམ་ལོར་ཀོ་རེ་ཡན་ཨར་མིས་ཊིག་ཞེས་པའི་དམག་འཁྲུག་མཚམས་འཇོག་གི་འཆིང་ཡིག་བཞག་སྟེ་ལོ་ངོ་བདུན་ཅུ་འཁོར་བའི་དུས་དྲན་དང་བསྟུན་བོད་ཀྱི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ལྷོ་བྱང་ཀོ་རེ་ཡའི་དབར་ཞི་བའི་གྲོས་མོལ་བརྒྱུད་ཕན་ཚུན་ཞི་བདེ་མཉམ་གནས་དགོས་པའི་གསུང་འཕྲིན་ཞིག་བསྩལ་གནང་ཡོད་པ་དང། དགའ་ལྡན་ཕོ་བྲང་གི་དྲུང་ཆེ་ཆོས་སྐྱབས་པ་འཆི་མེད་རིག་འཛིན་ལགས་ནས་གོང་ས་མཆོག་ནས་དེ་སྔ་ནས་ལྷོ་བྱང་ཀོ་རི་ཡའི་དཀའ་རྙོག་དེ་གསུང་འཕྲིན་བསྩལ་ཡོད་པ་བཞིན་ཐེངས་འདིར་ལྷོ་བྱང་ཀོ་རི་ཡའི་བར་འདུམ་འགྲིག་གིས་ཞི་བདེ་ཡོང་རྒྱུའི་ཐུགས་སྨོན་ཡོད་ཅེས་གསུངས་ཡོད་པ་འགྲེལ་བརྗོད་གནང་གི་འདུག།
རང་རྒྱལ་གཞན་ཕམ་གྱི་ཨ་ཁུ་ཟི་ཏ་བསམ་བློ་དེ་འདྲ་མ་སྐྱེ་བ་བྱས་ཨ་ནི་གཉིས་ཕན་གྱི་བསམ་བློ་སྐྱེ་ཐུབ་པ་ཡིན་ན་ཨ་ནི་སྤྱི་ཚོགས་ནང་ལ་ཨ་ནི་ཞི་བདེ་ལྷིང་འཇགས་བསྐྲུན་ཐུབ་ཡས་དང་དེའི་ཐོག་ནས་ཨ་ནི་འཛམ་གླིང་ནང་ལ་ཨ་ནི་ག་རེ་ཟེར་དགོས་རེད་ཞི་བདེ་བསྐྲུན་ཐུབ་ཀྱི་རེད། ཟེར་བཤད་དཀའ་ན་ཡང། གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་འཕྲིན་ནང་ཀོ་རི་ཡ་ལྷོ་བྱང་གཉིས་ཀྱི་མི་མང་རྣམས་གཙོས་ཞི་བདེ་ལ་དགའ་མོས་ཡོད་པའི་འཛམ་གླིང་ས་ཕྱོགས་གང་སའི་ཚོགས་སྒེར་ཡོངས་ལ་ཐེངས་འདིར་ལྷོ་བྱང་ཀོ་རི་ཡའི་དམག་འཁྲུག་མཚམས་འཇོག་གི་འཆིང་ཡིག་བཞག་སྟེ་ལོ་ངོ་བདུན་ཅུ་འཁོར་བའི་དུས་དྲན་སྲུང་བརྩི་དང་འབྲེལ་ངོས་ནས་བསྐྱར་དུ་ལྷོ་བྱང་ཀོ་རི་ཡའི་ནང་ཞི་བདེའི་མཉམ་གནས་དང་དཀའ་རྙོག་རྩད་ནས་སེལ་ཐབས་ཡོང་རྒྱུའི་རེ་སྐུལ་ཞུ་བཞིན་ཡོད་ཅེས་གསུངས་འདུག་ལ། ཡང་ཆོས་སྐྱབས་པ་འཆི་མེད་རིག་འཛིན་ལགས་ནས་ཁོ་རང་ཚོའི་ངོས་ནས་གསུང་འཕྲིན་བསྩལ་དགོས་པའི་རེ་སྐུལ་ཞུས་པ་བཞིན་གོང་ས་མཆོག་ནས་ལྷོ་བྱང་ཀོ་རི་ཡའི་རྒྱལ་ཁབ་གཉིས་གཙོས་དཀའ་རྙོག་ཡོད་པའི་ས་ཁུལ་ཁག་ཏུ་ང་རྒྱལ་གཞན་ཕམ་མ་ཡིན་པར་གོ་མཚོན་མེད་པའི་ཞི་བའི་གྲོས་མོལ་དོན་དང་ལྡན་པ་ཞིག་ཡོང་རྒྱུའི་ཐུགས་སྨོན་ཡོད་པའི་བཀའ་བསྩལ་ཡོད་པ་འགྲེལ་བརྗོད་གནང་གི་འདུག། ཡར་རྒྱས་དང་ཞི་བདེ་ལྷིང་འཇགས་ཡོང་བའི་རྒྱལ་བ་རིན་པོ་ཆེ་གི་ཐུགས་སྨོན་སྐྱབས་འཇུག་ཐུགས་ཆུ་ཐུགས་སྨོན་ཡོད་ཅེས་ལྟོས་བཅས་གསུང་འཕྲིན་ཁོ་རང་ཚོའི་བསྩལ་རོགས་གནང་རོགས་གནང་ཞུས་པ་ནང་བཞིན་དུ་གསུང་འཕྲིན་དེ་བསྩལ་བ་རེད། ཡང་གོང་ས་མཆོག་ནས་མུ་མཐུད་ལྷོ་བྱང་ཀོ་རེ་ཡའི་བར་དམག་འཁྲུག་མཚམས་འཇོག་གི་འཆིང་ཡིག་འཇོག་སྐབས་ངོས་རང་ལོ་ན་ཉི་ཤུ་ནང་ལས་མིན་པ་དང་ད་ལྟའི་ཆར་ངོས་རང་དགུང་ལོ་བརྒྱད་ཅུ་གྱ་བརྒྱད་ལ་སོན་ཡོད་པ་དང་ལོ་ངོ་དེ་དག་རིང་ངོས་ནས་འཛམ་གླིང་ས་ཕྱོགས་གང་སའི་གཞོན་སྐྱེས་ཚོ་དང་མཉམ་དུ་ཐུག་འཕྲད་ཀྱི་གོ་སྐབས་བྱུང་ལ། ངོས་ནས་གཞོན་སྐྱེས་ཚོས་རང་ཉིད་ཀྱི་མངའ་ཁོངས་ནང་ཞི་བདེ་བསྐྲུན་ཐབས་དེ་རྒྱབ་སྐྱོར་འབད་བརྩོན་ལྷོད་མེད་བྱས་པ་ཡིན་ལ་ལྷོ་བྱང་ཀོ་རེ་ཡ་གཉིས་བར་འཆམ་མཐུན་ཡོང་རྒྱུ་དེ་རྒྱལ་ཁབ་གཉིས་ཀྱི་ཁེ་ཕན་ཙམ་མ་ཡིན་པར་འཛམ་གླིང་སྤྱི་ཡོངས་ལ་ཞི་བདེ་དང་བརྟན་བརླིང་ཡོང་བར་ཕན་ཐོགས་ཡོད་པ་གསུངས་གནང་འདུག་མཇུག་ཏུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ལྷོ་བྱང་ཀོ་རི་ཡའི་ནང་ཕན་ཚུན་མཛའ་འབྲེལ་གོང་འཕེལ་དང་ཞི་བདེ་ལྷག་དོན་འཛམ་གླིང་ཡོངས་སུ་ཞི་བདེ་ཡུན་གནས་དང་གོ་མཚོན་མེད་པའི་འཛམ་གླིང་ཞིག་ཡོང་རྒྱུར་ཐུགས་རེ་གནང་གི་ཡོད་པས་ལྷོ་བྱང་ཀོ་རི་ཡའི་བར་གྲོས་མོལ་བརྒྱུད་ཕན་ཚུན་འདུམ་འགྲིག་གིས་དཀའ་རྙོག་གཙང་སེལ་ཡོང་ཐབས་གནང་སྟེ། ཀོ་རི་ཡའི་ཁྱོན་དུ་རྡུལ་ཕྲན་མཚོན་ཆ་གཙང་སེལ་གྱིས་ཞི་འགྲིག་ཡོང་རྒྱུ་དང་ཕན་ཚུན་གཉིས་མོས་ཐོག་ལྷོ་བྱང་ཀོ་རི་ཡའི་ས་ཁུལ་དུ་ཞི་བདེར་ལོངས་སུ་སྤྱོད་ཐུབ་པའི་རེ་བ་དང་ཐུགས་སྨོན་ཞུ་བཞིན་ཡོད་ཅེས་གསུངས་གནང་འདུག་སྤྱིར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ལྷོ་བྱང་ཀོ་རི་ཡའི་དཀའ་རྙོག་སེལ་སླད་གསུང་འཕྲིན་ཐེངས་ཁ་ཤས་ལ་བསྩལ་གནང་ཡོད་པ་རེད་ལ། ལྷག་དོན་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་ལྷོ་བྱང་ཀོ་རི་ཡའི་སྲིད་འཛིན་གཉིས་དངོས་སུ་ཐུག་འཕྲད་གནང་སྟེ་ཡུལ་གཉིས་ཀྱི་ས་མཚམས་རྩོད་རྙོག་ཞི་འཇགས་དང་དམག་མཚམས་འཇོག་རྒྱུ་ཡིན་པའི་གྲོས་མོལ་གནང་སྐབས་ཀྱང་ཞི་འགྲིག་ཡོང་རྒྱུའི་ཐུགས་རེ་ཡོད་པའི་གསུང་འཕྲིན་སྩལ་གནང་ཡོད་པ་རེད། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས།
སྲིད་སྐྱོང་མཆོག་དང་སྤྱི་འཐུས་ཚོགས་གཙོ་མཆོག་གིས་སྐུ་ཞབས་ཨེ་རེ་ཧྥུ་ཝུ་ར་ནེ་མཆོག་ཁ་ན་རྡ་གི་ཁྲིམས་དོན་བློན་ཆེན་དང་ཁྲིམས་དོན་སྤྱི་ཁྱབ་ཏུ་བསྐོ་གཞག་གནང་བར་འཚམས་འདྲི་ཞུས་ཡོད་ཀི། ཟླ་བ་འདིའི་ཚེས་ཉི་ཤུ་རྩ་བརྒྱད་ཀྱི་ཉིན་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཁ་ན་རྡ་གི་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཚོགས་གཙོ་སྐུ་ཞབས་ཨེ་རེ་ཧྥུ་ཝུ་ར་ནེ་མཆོག་ཁ་ན་རྡ་གི་ཁྲིམས་དོན་བློན་ཆེན་དང་ཁྲིམས་དོན་སྤྱི་ཁྱབ་ཏུ་བསྐོ་གཞག་གནང་བར་འཚམས་འཕྲིན་གནང་བའི་ནང། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྐུ་ཉིད་ཀྱི་ལྷག་བསམ་ཧུར་བརྩོན་ལ་ཆེ་བསྟོད་ངེས་འཛིན་འདི་ལྟ་བུ་ཐོབ་པ་ནི་དངོས་གནས་འོས་ཤིང་འཚམ་པ་ཞིག་དང་སྐུ་ཉིད་ལ་མཚོན་ན་ཁྲིམས་དོན་རིག་པ་ལ་སྦྱངས་པ་དང་ཉམས་མྱོང་ཚད་མཐོ་ཞིང་བློ་རིག་རྣམ་དཔྱོད་བཀྲ་བ་ཞིག་ཡིན་སྟབས་ཁ་ན་རྡ་གི་ནང་དྲང་བདེན་དང་རང་དབང། དམངས་གཙོའི་སྲ་བརྟན་གོང་འཕེལ་གཏོང་རྒྱུར་ཞབས་འདེགས་རླབས་ཆེན་བྱེད་ཐུབ་ངེས་ཤིག་ཡིན་ཞེས་གསུངས་པ་དང་སྲིད་སྐྱོང་མཆོག་གིས་མུ་མཐུད་གོ་སྐབས་འདི་བརྒྱུད་ནས་སྐུ་ཉིད་ནས། བོད་དང་བོད་མི་ཚོ་ལ་རྒྱབ་སྐྱོར་གཡོ་བ་མེད་པ་གནང་དང་གནང་མུས་ལ་བཀའ་དྲིན་རྗེས་དྲན་ཞུ་རྒྱུ་མ་ཟད། སྐུ་ཉིད་ནས། རྒྱུན་མཐུད་དེ། བོད་དོན་ལ་རྒྱབ་སྐྱོར་དང་བོད་དོན་ཞུ་གཏུག་གནང་བ་དེས་བོད་དོན་འཐབ་རྩོད་རྒྱུན་འཁྱོངས་སྲ་བརྟན་གཏོང་བར་ཕན་ཐོགས་ཆེན་པོ་བྱུང་ཡོད་ཅེས་གསུངས་འདུག། སྐུ་ཞབས་ཨ་རེ་ཧྥུ། ཝུ་རེ་ནི་མཆོག་ནི་ཁ་ན་རྡ་གི་གྲོས་ཚོགས་འཐུས་མི་གི་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཚོགས་གཙོ་ཡིན་ལ། ཁོང་གིས་མཛད་འགན་བཞེས་པའི་རིང་ཁ་ན་རྡ་གི་གྲོས་ཚོགས་ཀྱི་ནང་ང་བོད་དོན་དང་འབྲེལ་བའི་ཉན་ཞིབ་ཁག་མང་བོ་གཟིགས་གནང་ཡོད། སྐུ་ཞབས་ཨ་རེ་ཧྥུ། ཝུ་རེ་ནི་མཆོག་ད་ལྟའི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་སྐབས་གོང་མ་གི་སྲིད་སྐྱོང་བློ་བཟང་སེང་གེ་ལགས་རྣམ་པ་གཉིས་ཀ་ལ་མཇལ་འཕྲད་གནང་ཡོད་པ་མ་ཟད་ཁ་ན་རྡ་གི་གྲོས་ཚོགས་ཀྱི་ནང་བོད་དོན་གསུང་བཤད་དང་ཉན་ཞིབ་སོགས་གནང་སྐབས་བོད་བཟོ་གི་སྟོད་ཐུང་བཞེས་པ་ལན་མང་བརྙན་པར་གྱི་ནང་མཇལ་རྒྱུ་ཡོད་དེ་བཞིན་བོད་མི་མང་སྤྱི་འཐུས་ལྷན་ཁང་གི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་ནས་ཀྱང་སྐུ་ཞབས་ཨེར་རེ་ཧྥི་ཝེ་རི་ནེ་མཆོག་ལ་འཚམས་འཕྲིན་གནང་བའི་ནང། སྐུ་ཉིད་ལ་ད་རེས་བློན་ཆེན་དུ་འོས་འདེམས་བྱུང་བ་དེ་ནི་ཁ་ན་རྡ་གི་མི་མང་གིས་སྐུ་ཉིད་ཀྱི་མཛད་རྗེས་ལ་ཡིད་ཆེས་བློས་འགེལ་ཞུ་བཞིན་ཡོད་པ་མཚོན་གྱི་ཡོད་ལ། མཚན་གནས་གསར་བ་འདིའི་ཐོག་ནས་དམངས་ཚོགས་ཀྱིས་རེ་བ་ཞུས་པ་ལྟར་ཕྱག་ལས་ལམ་ལྷོང་ལྡན་པ་ཟིག་ཡོང་བའི་རེ་སྐུལ་ཞུ་གི་ཡོད་ཅེས་གསུངས་ཡོད་ཀི། ལྷག་པར་དུ་སྤྱི་འཐུས་ཚོགས་གཙོ་མཆོག་གིས་བོད་དོན་བདེན་མཐའ་གསལ་ཐབས་སུ་སྐུ་ཉིད་ནས་མུ་མཐུད་རྒྱབ་སྐྱོར་གནང་བའི་ཐུགས་རེ་ཞུ་གི་ཡོད་ཅེས་དང། ཁྱེད་ཀྱིས་ད་བར་བོད་དོན་བདེན་མཐའ་གསལ་ཐབས་སུ་ཁ་ན་ཌ་གི་གྲོས་ཚོགས་ཀྱི་ནང་ཐུགས་ཁུར་ཆེ་བཞེས་གནང་བ་དང་ཁ་ན་ཌ་གི་གྲོས་ཚོགས་འཐུས་མི་གི་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཚོགས་གཙོ་གི་ཐུགས་འགན་བཞེས་པ་སོགས་ཀྱི་མཛད་རྗེས་ལ་བོད་ཕྱི་ནང་གཉིས་ཀྱི་བོད་མི་ཚོའི་ཚབ་བྱས་ཏེ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན་ཅེས་གསུངས་འདུག། སྐུ་ཞབས་ཨེ་རེ་ཧྥུ། ཝི་ར་ནི་གི་ཕ་མེས་ཀྱི་མི་རྒྱུད་ནི། རྒྱ་གར་གྱི་གུ་ཇི་རཱ་ཐི་གི་མངའ་སྡེ་ནས་ཡིན་ཞིང། ཁོང་ཨ་ཧྥེ་རི་ཁའི་གླིང་གི་ཡུ་གན་ཌ་ཞེས་པའི་རྒྱལ་ཁབ་དུ་སྐྱེས། ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཅིག་ཙམ་ལ་ཁ་ན་ཌ་གི་ནང་ང་གནས་སྤོས་གནང་ཞིང་རིམ་པས་ཁྲིམས་རྩོད་པ་གི་ཕྱག་ལས་གནང་བ་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅོ་ལྔ་གི་ལོ་ནས་བཟུང་ཁ་ན་ཌ་གི་གུ་ཡངས་ཚོགས་པ་གི་གྲོས་ཚོགས་ཀྱི་འཐུས་མི་ལ་འོས་འདེམས་བྱུང་བ་ཟིག་རེད། རྒྱ་གར་གྱི་རྒྱལ་ས་ལྡི་ལི་ལ་རྒྱ་ནག་གཅིག་གི་སྲིད་ཇུས་ཀྱི་ཐོག་ལ་མཁས་པའི་བགྲོ་གླེང་ཟིག་ཚོགས་རྒྱུ་ཡིན་འདུག་རང་མིན་ཕྱི་ཟླ་བརྒྱད་པ་གི་ཚེས་གཅིག་གི་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལི་ལ་རྟེན་གཞི་བྱས་པའི་འཚེ་མེད་འདེམས་ཀ་ཐེབས་རྩ་ཁང་གི་གོ་སྒྲིག་གི་འོག་ཏུ་རྒྱལ་ས་ལྡི་ལིར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་རྒྱ་གར་གྱི་གཞུང་ཚབ་ཟུར་པ་ལ་ཁན་མེ་རོ་ཁྲི་ར་གིས་གཙོས་པའི་རྒྱལ་ཁབ་ཕྱི་ནང་གི་མཁས་པ་དང་ཉམས་ཞིབ་པ་གཙུག་ལག་སློབ་ཆེན་འདྲ་མིན་གྱི་སློབ་དཔོན་གཞུང་ཚབ་ཟུར་པ་སོགས་མཉམ་ཞུགས་ཀྱིས་རྒྱ་ནག་གཅིག་གི་སྲིད་ཇུས་ཟེར་བའི་ཤུགས་རྐྱེན་དང་དེས་ཡུལ་ལུང་གཞན་ལ་གནོན་ཤུགས་སྤྲོད་ཕྱོགས་སོགས་དང་འབྲེལ་བའི་སྐོར་ནས་མཁས་པའི་བགྲོ་གླེང་ཟིག་སྐོང་ཚོགས་གནང་རྒྱུ་རེད། ཕྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་བརྒྱད་རེས་གཟའ་པ་སངས་གི་ཉིན་ཨ་མེ་རི་ཁའི་གྲོས་ཚོགས་ཀྱི་རྒྱ་ནག་དང། འཐབ་ཇུས་འགྲན་བསྡུར་གྱི་ཆེད་ལ་ཆེད་དུ་བཙུགས་པའི་ལྷན་ཚོགས་ཀྱི་ཚོགས་གཙོ་མེག་གྷི་གྷ་ལ་ཧྥེར་དང་ཨ་མེ་རི་ཁའི་གྲོས་ཚོགས་འོག་མ་གི་ཚོགས་མི་རཱ་ཇཱ་ཁི་རེ་ཤི་ནཱ་མོ་ཁྲི་རྣམ་གཉིས་ཀྱིས་སྦེ་ཏིན་སྲིད་གཞུང་ལ

རྒྱ་ནག་གཞུང་གིས་ཉིས་སྟོང་ཉེར་གསུམ་ལོའི་རྒྱ་ནག་གི་གྲོང་ཁྱེར་ཁག་གི་ནང་མཚན་མོའི་དཔལ་འབྱོར་ཡར་རྒྱས་ཀྱི་ཚོགས་འདུ་དེ་ཞི་ཨན་དུ་འཚོགས་པའི་ཐོག་འབྲེལ་ཡོད་གྲོང་ཁྱེར་ཞིབ་འཇུག་ཁང་གིས་ཁྱབ་བསྒྲགས་བྱས་པའི་ནང་ཉིས་སྟོང་ཉེར་གསུམ་ལོའི་རྒྱ་ནག་གི་མཚན་མོའི་དཔལ་འབྱོར་ཡར་རྒྱས་ཀྱི་ཚད་མཐོ་ཤོས་ཀྱི་གྲོང་ཁྱེར་བརྒྱ་བདམས་པའི་ཁྲོད་ལྷ་ས་གྲོང་ཁྱེར་ཨང་རིམ་གསུམ་པའི་ནང་ཚུད་ཡོད་སྐོར་རྒྱ་ནག་གཞུང་འབྲེལ་གྱི་གསར་འགྱུར་ནང་གནས་ཚུལ་བཀོད་འདུག། མཚན་མོའི་དཔལ་འབྱོར་ཟེར་བ་དེ་ནི་མཚན་མོའི་དུས་སུ་ས་གནས་གྲོང་མི་དང་ས་ཆ་གཞན་གྱི་ཡུལ་སྐོར་བ་གཙོ་བྱས་པའི་དེང་རབས་གྲོང་ཁྱེར་གྱི་འཛད་སྤྱོད་དཔལ་འབྱོར་ལ་གོ་དགོས་ཡོད་ལུགས་སོགས་གནས་ཚུལ་ནང་བཀོད་འདུག་སྔོན་མ་ལྷ་སར་བོད་ལྗོངས་སྨན་རྩིས་ཁང་དུ་སློབ་གཉེར་གནང་མྱོང་མཁན་དང་ད་ལྟ་ཨ་རིའི་ནང་གནས་སྡོད་བྱས་ཡོད་པའི་བོད་ཀྱི་གསོ་རིག་སྨན་པ་དང་འབུམ་རམས་པ་བཀྲ་ཤིས་རབ་བརྟན་ལགས་ལ་གོང་ཞུས་གནས་ཚུལ་དེའི་ཐད་དགོངས་ཚུལ་དྲིས་པར། བོད་ཀྱི་རྒྱལ་ས་ལྷ་ས་གྲོང་ཁྱེར་ནི་ང་ཚོའི་བོད་པ་གཅིག་པུ་མིན་པར་འཛམ་གླིང་ཡོངས་ཀྱི་མི་རྣམས་ཀྱིས་ཆོས་ཀྱི་ཞིང་ཁམས་ཤིག་དང་རིག་གཞུང་གི་ལྟེ་གནས་ཤིག་ཏུ་ངོས་འཛིན་གྱིས་ས་ཐག་རིང་བོ་ནས་གནས་མཇལ་དུ་འགྲོ་ས་ཞིག་ཡིན་པས། དེང་སྐབས་གནས་འདི་དཔལ་འབྱོར་འདུ་འགོད་བྱེད་ཡུལ་ཁོ་ན་ཞིག་ཏུ་བསྒྱུར་བ་ཡིན་ན་གྲོང་ཁྱེར་འདིའི་ཁྱད་ཆོས་བརླག་རྒྱུ་ཡིན་པར་ངོས་འཛིན་གནང་གི་འདུག། ལྷ་ས་ཟེར་གོ་ནོ་དེ་བོད་གི་ཆོས་དང་རིག་གཞུང་གི་བསྟི་གནས་དེ་རེད། མདོ་དབུས་ཁམས་གསུམ་ཀྲུང་གོའི་རྒྱལ་ཡོངས་འཛམ་བུ་གླིང་གི་མྱི་ཚང་མ་ཡིན་ན་ས་ཆ་དེ་འཇོག་གི་འདུག་རེད། དེ་འཇོག་གི་འདུག་རྒྱུ་མཚན་ཆི་ཟིག་རེད་ཟེར་ན། དེ་འདྲ་ཡིན་ན་བོད་ཀྱི་ཆོས་དང་རིག་གཞུང་གི་འོག་གི་བསྟི་གནས་དེ་ཡོད་དགོས་ཟེར་དེ་ག་འཇོག་གི་འདུག་དེ་མ་ཚད། མདོ་དབུས་ཁམས་གསུམ་གི་མྱི་ཚོ་ཁ་ཡིས་བཟོ་ཡིན་ན་འོག་གི་སྟོད་ཉི་མ་ལྷ་ས་དེ་ལ་ཡིན་ན་འོག་གི་ཕྱག་འཚལ་ས་འོག་གི་རྐྱང་ཕྱག་འཕངས་ཡིན་དུ་མ་འཇོག་གི་འདུག་བཟོ་གནས་མཆོག་དུ་མ་ཟེར་ཡིན་གནས་མཆོག་དེ་ཡིན་ན། གཟུགས་ཀྱི་དཔལ་འབྱོར་འདི་མགོན་ཡིན་ས་ཁོ་ན་ཟིག་ག་གྱུར་སོང་ན་ལྷ་ས་གི་ཁྱད་ཆོས་དེ་ལ་ཡང་གཟིགས་གཟིགས་མར་བརླག་རྒྱུ་རེད་བསམ་གི་འདུག་ངས་དེ་འདོད་གི་འདུག་ལྷ་ས་གི་ཁྱད་ཆོས་གཙོ་བོ་དེ་ཡི་གི་ན་ཡོད་ནོ་གི་པོ་ཏ་ལ་ད་གཙུག་ལག་ཁང་ད་སེ་འབྲས་དགའ་གསུམ་ད་དེ་རིགས་ཚང་མ་ཡིན་གྱི་རེད་སྔོན་ཆད་ན་དེར་ད་ད་འོན་གྱི་ན་དེ་ཡིན་གྱི་རེད་ངས་ཚང་མ་འཇོག་གི་འདུག་རྒྱུ་མཚན་ལ་དེ་རེད་གཅིག་དེ་རེད་དེ་མཉམ་དུ་བཟོ།

གཅིག་ནུབ་ཕྱོགས་སུ་མཚོན་རྒྱུ་ན་གཅིག་སྒྲ་དབྱངས་གཏོང་རྒྱུ་ཚོང་ཁང་ཟ་ཁང་དེ་ཚང་མ་དུས་ཚོད་ངེས་ཅན་ཟིག་གི་ཉིན་དེ་ཁར་ཡིན་གཅིག་མིན་གཅིག་སྒོ་རྒྱག་གོ་ནི་རེད་དེ་རྒྱག་གོ་ནུ་ག་རྒྱུ་མཚན་ཆི་ཟིག་རེད་ཅེས་དང་ལ་ས་གནས་ན་ཡོད་ནུ་ག་ཐག་ཉེ་ན་ཡོད་ནུ་ག་ཁྱིམ་མཚེས་དེ་རིགས་ཚང་མ་གཉིད་དུ་བསྐུར་ཡོད་ཐག་ཆོད་ཆེད་དུ་ནས་གལ་རྒྱུ་ལས་དེ་ལྟར་ན་དེ་མི་འགྲིག་གི་ད་ལྟ་ས་གནས་འདི་ཟླ་ནུབ་དཀྱིལ་གི་ཉིན་ན་འཚོ་བ་གི་ལྷིང་འཇགས་དེ་བ་ག་སྤྲོ་གཏོང་གི་དེ་བྱེད་དགོས་གི་རེད་ལྟ་གཅིག་རེད། དེ་དག་ལྷ་ས་གནས་མཆོག་དེ་མོ་ཟིག་རེད། འཛམ་བུ་གླིང་ལ་ལྟ་གཅིག་མ་གཏོགས་མེད་གི། དཔེར་ན་ཡིན་གྱི་ན་རོམ། ཡང་ན་ཇེ་རུ་ས་ལེམ་དེ་མོ་མཚོན་གྱི་ན་ཁིར་གི་ལྟ་ནི་བཟོ་ཚོང་ཁང་ཟ་ཁང་དང་གྱི་ན་གཞས་ཁང་དང་དེ་རིགས་ཚང་མ་ལྟ་ནི་དཔེ་ཆགས་པོ་མེད་གི། དེ་ཟེ་བཟོ་གི་དེ་དཔེ་ཆགས་པོ་མེད་ན་ཟི་ཆོས་གྱི་ན་ལྟ་ནི་དེ་མི་ཐུ་ལྟ་སྐུ་ལྷང་ཡིན་ན་དར་སྤེལ་བཏང་ན་ས་གནས་དེ་གི་ཁྱད་ཆོས་དེ་ལ་གནོད་གི་ཡོད་ཀྱི་རེད་ངས་དེ་འདོད་གི་འདུག་དེ་མ་ཚད་ས་གནས་དེ་ན་བསྡད་ཡོད་ནོ་གི་མང་ཚོགས་གི་འཚོ་བ་གི་ལྷིང་འཇགས་ལ་ཡང་ཕོག་ཐུག་གཏོང་གི་ཡོད་ཀྱི་རེད་དེ་བསམ་གི་འདུག། ལྷ་ས་ཟེར་གོ་ནོ་དེ་ཡན་གྱི་ན་འཛམ་བུ་གླིང་ང་གཅིག་མ་གཏོགས་མེད་གི་ཁིར་གི་ཁྱད་ཆོས་དེ་སྔོན་ཆད་ཆི་མོ་ཟིག་ཡིན་ན་དང་བོ་ལ་དེ་མོ་ཟིག་གི་ན་མུ་མཐུད་དུ་མ་འོངས་པ་ལ་ཏིག་ལི་ད་ན་ལྷ་ས་ལ་ལྷ་ས་གི་རིན་ཐང་ཡོད་རེད་གི་མ་གཏོགས་ཅི་གི་ལྷ་ས་དེ་སུང་གྲོང་ཁྱེར་གྱི་ཧྲང་ཧའེ་ལྟ་བུ་ཁྲིན་ཏུའུ་ལྟ་བུ་ཁུན་མིང་ལྟ་བུ་དེ་མོ་ཚོ་བསྒྱུར་བཏང་ན་ལྷ་ས་གི་ཡན་ན་ཁྱད་ཆོས་དེ་བརླག་གི་འགྱུར་འོས་དེ་ཡིན་ད་ཚོ་དཔལ་འབྱོར་ད་དཔལ་འབྱོར་རེད་ད་དེ་མཉམ་དུ་ས་གནས་རང་གི་ཁྱད་ཆོས་ཟིག་ནི་དེ་ལ་ཡན་གྱི་ན་བརྩི་བཀུར་ཡིན་མདོག་ན་མང་ཚོགས་གི་འཚོ་བ་ལ་ཕྱོགས་ཡོངས་ནས་ཡན་གྱི་ན་ཕན་གྱི་རེད་ངས་དེ་འདོད་གི་འདུག།

ཐེངས་འདིའི་བུད་མེད་དང་སྤྱི་ཚོགས་ཟེར་གོ་ནོ་གི་ལེ་ཚན་གྱི་ནང་དུ་ཕོ་མོ་དབྱེ་འབྱེད་ཀྱི་ལྟ་སྟངས་དང། ཕོ་མཆོག་མོ་དམན་གྱི་འདུ་ཤེས་མེད་པ་བཟོ་རྒྱུ་བཅས་ཀྱི་ཐད་ལ། རྡོ་རྗེ་མཚོ་གིས་འབྲེལ་ཡོད་ཆེད་མཁས་མི་སྣར་བཅར་འདྲི་དང་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་ཉན་རོགས་ཞུ། བརྩེ་བའི་གསན་མཁན་རྣམ་པ་སྐུ་ཁམས་བཟང། ང་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་འདི་གཙོ་སྐྱོང་བྱེད་མཁན་རྡོ་རྗེ་མཚོ་ཡིན། འཛམ་གླིང་ཤར་ནུབ་ཀྱི་སྤྱི་ཚོགས་གང་ཞིག་ཡིན་རུང་ཕོ་མོ་གཉིས་ལ་ལྟ་སྟངས་མི་འདྲ་བར་དབྱེ་འབྱེད་ཀྱི་བསམ་བློ་འཛིན་བཞིན་ཡོད་པ་དེས་བུད་མེད་ཁོ་ན་མིན་པར་སྐྱེས་པ་ཚོ་དང་ཁྱིམ་ཚང་བཅས་ལ་གནོད་འཚེ་ཕོག་གི་ཡོད་པར་ཕོ་མོའི་དབྱེ་བའི་ཐད་ཞིབ་འཇུག་གནང་མཁན་ཚོས་བརྗོད་བཞིན་ཡོད་པ་རེད།

ཕོ་མོ་དབྱེ་འབྱེད་ནི་བུད་མེད་ཀྱི་གནད་དོན་ཁོ་ན་ཞིག་མིན་པར། འགྲོ་བ་མི་ཡོངས་ཀྱི་གནད་དོན་ཞིག་ཆགས་ཡོད། ཕོ་མོའི་དབྱེ་བའི་དབང་གིས་བུད་མེད་ཚོར་ལས་གནས་ལ་སོགས་པར་གནོད་འཚེ་ཕོག་གི་ཡོད་པ་མ་ཟད་ད་དུང་སྐྱེས་པ་ཚོར་ཡང་རྣམ་པ་འདྲ་མིན་གྱི་ཐོག་ནས་གནོད་འཚེ་ཕོག་གི་ཡོད་པས་ཕོ་མོ་དབྱེ་འབྱེད་ཀྱི་གནད་དོན་ཐོག་སྐྱེས་ཕོ་མོ་ཚང་མས་དོ་སྣང་བྱ་གལ་ཆེ་སྐོར་གསུངས་ཡོད་པ་རེད། སྤྱིར་ཕོ་མོའི་དབྱེ་བ་གཞིར་བཟུང་ནས་སྤྱི་ཚོགས་དང་སྲོལ་རྒྱུན་ཁྲོད་སྐྱེས་པ་དང་བུད་མེད་གཉིས་ལ་འདུ་ཤེས་མི་འདྲ་བ་འཛིན་པ་དེས་སྤྱི་ཚོགས་གང་ཞིག་ཡིན་རུང་འདྲ་མཉམ་དང་རང་དབང་དྲང་བདེན་བཅས་ཀྱི་ཐད་གདོང་ལེན་བྱེད་གཞི་ཞིག་ཆགས་ཡོད་པ་རེད། སྤྱི་ཚོགས་ཁྲོད་འཇགས་ཟིན་པའི་ཕོ་མོ་གཉིས་ལ་འདུ་ཤེས་མི་འདྲ་བའི་ལྟ་སྟངས་དང་ཕོ་མོའི་དབྱེ་འབྱེད་ཀྱི་འདུ་ཤེས་ཀྱི་དབང་གིས་བྱིས་པ་རྣམས་ལོ་ན་ཆུང་དུས་ནས་བཟུང་བུ་མོ་ཞིག་ཡིན་ན་ཅི་འདྲ་ཞིག་ཡིན་དགོས་པ་དང་བུ་ཞིག་ཡིན་ན་བསམ་བློ་གང་འདྲ་ཞིག་དང་བྱེད་སྟངས་གང་འདྲ་ཞིག་ཡིན་དགོས་ཡོད་པ་སོགས་བུ་ཕྲུག་སུ་རུང་འཚོ་གནས་བྱེད་ཡུལ་ཁྱིམ་ཚང་དང་ཁོར་ཡུག་ཁྲོད་སེམས་རྒྱུད་དུ་འཇགས་བཅུག་གི་ཡོད་པ་སེམས་ཁམས་རིག་པ་བ་ཚོས་བརྗོད་བཞིན་ཡོད། དེ་བས་དམངས་གཙོ་དང་རང་དབང་ལྡན་པའི་རྒྱལ་ཁབ་ཁག་གི་སྤྱི་ཚོགས་ཁྲོད་དུ་ཕོ་མོ་དབྱེ་འབྱེད་ཀྱི་གནས་སྟངས་ཅུང་ཙམ་ཡར་རྒྱས་ཕྱིན་ཡོད་ནའང། དམངས་གཙོ་དང་རང་དབང་གི་གནས་བབ་ཞན་པའི་ཡུལ་གྲུ་ཁག་ཏུ་ཕོ་མོའི་དབྱེ་འབྱེད་ཀྱི་གནད་དོན་ཛ་དྲག་ངང་གནས་ཡོད་པར་འབྲེལ་ཡོད་ཞིབ་འཇུག་པས་ངོས་འཛིན་གནང་བཞིན་ཡོད་པ་རེད། དུས་རབས་འགའི་སྔོན་ལ་བུད་མེད་ཚོ་སྐྱེས་པ་ཚོ་ལས་རིག་སྟོབས་ཞན་པའི་ལྟ་ཚུལ་བྱུང་ཡོད་པ་མ་ཟད་དེ་བདེན་པ་ཡིན་པར་སྤྱི་ཡོངས་ཀྱི་ངོས་འཛིན་ཐོབ་ཡོད་མོད། འོན་ཀྱང་དུས་ཡུན་རིང་བོར་དེང་དུས་ཚན་རིག་གི་ཐོག་ནས་ཕོ་མོ་གཉིས་བར་གྱི་རིག་སྟོབས་ལ་ཁྱད་པར་ཡོད་མེད་འཚོལ་ཞིབ་བྱས་པར་གོང་གི་ལྟ་ཚུལ་དེ་དངོས་གནས་མིན་པ་དང་ཕོ་མོ་གཉིས་བར་རིག་སྟོབས་བཟང་ངན་གྱི་ཁྱད་པར་མེད་པར་ཚན་རིག་པ་མང་པོས་བདེན་དཔང་ར་སྤྲོད་བྱེད་ཐུབ་ཡོད་པ་རེད། མི་ཚང་མ་འདྲ་མཉམ་ཡིན་པ་དང་མི་རིགས་དང་རིགས་རུས་ཕོ་མོ་དང་རྒན་གཞོན་བཅས་ཀྱི་བར་དབྱེ་འབྱེད་ཀྱི་ལྟ་སྟངས་འཛིན་མི་ཆོག་ཅེས་རྒྱལ་སྤྱིའི་ཁྲིམས་དང་རྒྱལ་ཁབ་མང་དག་ཅིག་གི་ཁྲིམས་ལུགས་སུ་གསལ་བོར་བཀོད་ཡོད་མོད། ཡིན་ནའང་ད་ལྟའི་དུས་འདིར་ཡང་རྗེས་ལུས་ཀྱི་སྤྱི་ཚོགས་ཁྲོད་དུ་ཕོ་མཆོག་མོ་དམན་གྱི་ལྟ་སྤྱོད་རིགས་མུ་མཐུད་གནས་ཡོད་པ་དང། ལྟ་སྤྱོད་དེ་རིགས་ལ་རྐྱེན་བྱས་ནས་བུད་མེད་ཚོར་དམའ་འབེབས་དང་མཐོང་ཆུང་བྱེད་པའི་གནས་སྟངས་ད་དུང་མུ་མཐུད་གནས་ཡོད་པ་རེད། ཞུ་ནས། ད་ལྟ་དབུས་བོད་མིའི་སྒྲིག་འཛུགས་ཀྱི་བུད་མེད་ཀྱི་ནུས་སྟོབས་གོང་སྤེལ་ཚན་པར་ཕྱག་ལས་གནང་བཞིན་པའི་ཕོ་མོའི་དབྱེ་བའི་རིག་གནས་ཐོག་རབ་འབྱམས་པའི་ཤེས་ཚད་ལག་ཁྱེར་བླངས་ཡོད་མཁན་ཚེ་རིང་སྐྱིད་ལགས་ལ་ཕོ་མོའི་དབྱེ་བ་དང་ཕོ་མོའི་དབྱེ་འབྱེད་ཀྱི་གནད་དོན་བཅས་ཀྱི་ཐད་བཅར་འདྲི་བྱས་ཡོད། ཚེ་རིང་སྐྱིད་ལགས་ནི་རྒྱ་གར་དུ་བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་སྐྱེས་ཤིང་རིམ་པ་བཞིན་སློབ་གྲྭ་ཆུང་འབྲིང་ཁག་འགྲིམས་རྗེས་རྒྱ་གར་གྱི་རྒྱལ་སར་ཡོད་པའི་ལྡི་ལིའི་སློབ་གྲྭ་ཆེན་མོའི་ནང་དབྱིན་ཡིག་གི་རྩོམ་རིག་བསླབ་གཞིའི་ཐོག Master དེ་གཙུག་ལག་རབ་འབྱམས་པའི་སློབ་གཉེར་མཐར་ཕྱིན་ཡོད་པ་མ་ཟད། ཉིས་སྟོང་བཅོ་བརྒྱད་ལོར་ཨ་རིའི་ནང་དབྱིན་སྐད་དུ Gender Study ཞེས་པ་སྟེ་ཕོ་མོའི་དབྱེ་བར་ཞིབ་འཇུག་ཐོག Master དེ་གཙུག་ལག་རབ་འབྱམས་པའི་སློབ་མཐར་ཕྱིན་པའི་རྗེས་ཕྱིར་རྒྱ་གར་ནང་ཕེབས་ཏེ་དབུས་བོད་མིའི་སྒྲིག་འཛུགས་ཀྱི་བུད་མེད་ཀྱི་ནུས་སྟོབས་གོང་སྤེལ་ལས་འཆར་ཐོག་ཕྱག་ལས་གནང་བཞིན་ཡོད་པ་རེད། མིའི་རིགས་ཀྱི་སྤྱི་ཚོགས་ཁྲོད་དུ་ཕོ་མོའི་དབྱེ་བ་དང་ཕོ་མཆོག་མོ་དམན་གྱི་དབྱེ་འབྱེད་བྱེད་པའི་ལྟ་སྟངས་དེ་ངན་ལང་ལ་འགྱུར་དགོས་དོན་གང་ཡིན་ཐད་ཚེ་རིང་སྐྱིད་ལགས་ཀྱིས་གསུངས་དོན།
འཛམ་གླིང་གི་ཆགས་སྟངས་ཅིག་ཡོད་ལ། ད་ང་ཚོ་མི་ལབ་ཡས་དེ་ཨ་ནི་ད་སྤྱི་ཚོགས་ཀྱི་སེམས་ཅན་ཅིག་ཡིན་དུས་ད་གནས་བྱེད་དུས་སྤྱི་ཚོགས་ནང་གནས་བྱེད་དུས་ཨ་ནི་ང་ཚོ་སྒྲིག་གཞི་ལབ་ར་ཡང་མིན་འགྲོ་སྟངས་འགྲོ་ལུགས་ཁ་ཤས་ཡོད་ལ། ཁོ་རང་ཕོ་རེད་མོ་རེད་ལབ་ད་ནི་བཟོ་གི་ཡོད་དུས། སྤྱི་ཚོགས་ནང་ལོགས་ལ་ལས་ཀ་བྱེད་སྟངས་མང་པོ་ཅིག་དེ་འདྲ་ལ་བལྟས་ནས་ཆགས་ཡོད་ར་ད་དཔེར་མཚོན་བྱས་ན་ང་ཚོ་གི་ད་ལྟ་ཕོ་གཙོའི་རིང་ལུགས་ལབ་ཀྱི་འདུག་པ patriarchal community ལབ་ཀྱི་ར so patriarchal ལབ་དུས་ད་ང་ཚོ་སྐྱེས་པ་ཕོ་གི་སྐྱོང་བཞག་པའི་གི་འཇིག་རྟེན་ཞིག་ཡང་མིན་འཛམ་གླིང་འདིའི་ནང་ལོགས་ལ་སྤྱི་བཏང་གི་བུད་མེད་དེ་ཏོག་ཙི་དམན་པ་ལ་ལ position འདྲ་བོ་དང་སྐྱེས་པ་དེ་ཏོག་ཙི་ཞིག་ཁེ་ཕན་ར་དེ་ཅིག་ཡོད་ར་དེ་འདྲའི་གི་ད་འཇིག་རྟེན་ཅིག་ནང་ང་ཚོ་གནས་ཡོད་འཛམ་གླིང་སྐོར་དེ་འདྲ་ཅིག་ནང་ཡོད་དུས་ར་གང་ཟག་ད་ཁ་ཤས་ལ་ནི་དྲག་སྤྱོད་རིགས་དང་དབྱེ་འབྱེད་རིགས་མང་བ་ཡོང་ཡས་ཅིག་ར་ད་དེ་ནང་ལོགས་ལ་བུད་མེད་དང་མ་ནིང་ལ་སོགས་པ་དང་གཞན་རྟགས་གཞན་པ་ཡིན་འདི་ཡོད་གྱོན་ཡོད་ར་བ་དེ་ཚོ་ལ་དཀའ་ངལ་ཆེ་བོ་ར་བྱེད་ཙང་ད་དེའི་གིས་ང་ཚོས་མཚམས་མཚམས་སྤྱི་ཚོགས་ནང་ལོགས་ལ Status Quo ལབ་ཀྱི་ར Status Quo ལབ་ན་ད་རྒྱུན་ལྡན་ནི་གནས་དེའི་གིས་ད་དཀའ་ངལ་འཕྲད་ཡས་ཅིག་འཕྲད། ཨ་ནི། མཁས་པས་རང་ཉིད་ཀྱི་ར་དེ་གི་འགྲོ་སྟངས་བརྗོད་རང་ཨ་ནི་འོ་འདི་མུ་མཐུད་ནས་གནས་ཡོད་རེད་ཨ་ནི་འོ་འདི་ལ་བརྟེན་བྱས་ཨ་ནི་སྤྱི་ཚོགས་ནང་ལོགས་ལ། དབང་ཆེ་འདི་དབང་ཆེ་རང་གནས་དེ་བརྗོད་ར་དབང་ཆུང་བ་དེ་ཨ་ནི་དབང་ཆུང་བ་རང་གནས་དེ་བརྗོད་དུས་འདི་རང་བཞིན་རེད་བསམ་གྱི་ཡོད་དུས་ཨ་ནི་དེ་གི་རྐྱེན་གྱིས་ཨ་ནི་མཚམས་མཚམས་ཕོ་མོ་ལབ་ན་ཡིན་གཅིག་མིན་གཅིག་དབྱེ་བ་ཕྱེ་དགོས་དང་ཨ་ནི་རྟགས་ལ་བརྟེན་བྱས་ཁྱེད་རང་ལས་ཀ་དེ་འདྲའི་རིགས་བྱེད་དགོས་རེད་ལབ་ཡས་ལ་སོགས་པ་དང། དེ་དང་དེ་འདྲ་བལྟ་དགོས་རེད་སྐྲ་དེ་འདྲ་བཞག་ལ་ཨ་དེ་འདྲའི་རིགས་བྱེད་དགོས་རེད་ལབ་ཡས་དེ་ཚོ་མཚམས་མཚམས་ང་ཚོ་གི་སྤྱི་ཚོགས་ནང་ལོགས་ལ། Status Quo དེ Maintain བྱས་བྱེད་དུ་རེད། ཕོ་མོའི་དབྱེ་བ་ལ་བརྟེན་ནས་མཆོག་དམན་གྱི་དབྱེ་འབྱེད་བྱེད་པ་དེ་ནི་མིའི་བསམ་བློའི་གོ་རྟོགས་ཞན་པའི་དབང་གིས་བྱུང་གི་ཡོད་སྐོར།
ཚེ་རིང་སྐྱིད་ལགས་ཀྱིས་མུ་མཐུད་འགྲེལ་བརྗོད་གནང་སོང། གཅིག་དེ་ད་ང་ཚོ་གོ་རྟོགས་མེད་པའི་སྐྱོན་ནི་རེད་བསམ་གྱི་འདུག་ར་ད་སྔ་མ་སྔ་མའི་དུས་རབས་སྐབས་དུ་ལ་ཨ་ནི་འདི་འདྲའི་གི་སྒང་ལ་གླེང་མོལ་དང་འདི་འདྲའི་སྒང་ལ་གོ་རྟོགས་ཡ་ཤུགས་ཆེན་པོ་མེད་དུས་ཨ་ནི་ག་རེ་ཡོད་པ་དེ་ཨ་ནི་མུ་མཐུད་ནས་རྒྱུན་གཏན་ལ་གནས་ཡས་ཅིག་ཡོད་ར་བྱས་ཙང་དེ་འདྲའི་གི་རྒྱུ་བྱས་ཨ་ནི་སྤྱི་ཚོགས་ནང་ལོགས་ལ་འདྲ་མཉམ་མེད་པ་དང་ཕོ་མོ་གྱི་དབྱེ་འབྱེད་ཡོང་དགོས་པའི་རྒྱུ་མཚན་གཅིག་དེ་རེད། ད་ད་ལྟའི་ཆར་ལ་ང་ཚོ་སྤྱི་ཚོགས་ནང་ལོགས་ལ་མང་པོ་ཅིག་ལ་ཤེས་ཡོན་གྱི་གོ་སྐབས་རག་ཨ་ནི་མང་པོ་ཅིག་གོ་རྟོགས་པས་བུད་མེད་སོ་སོ་ནས་སོ་སོའི་གི་རང་དབང་དང་ཐོབ་ཐང་སྒང་ལ་དོ་སྣང་བྱེད་མགོ་ཚུགས་བྱེད་དུས་ཨ་ནི་མང་པོ་ཅིག་སོ་སོའི་གི་དྲང་པོ་ད་ཆགས་ཀྱི་མེད་པས་ན་འདི་ལ་ནི་ཁ་སང་ནས་ལབ་ཡས་དང་ཨ་ནི་ཞུམ་ནས་མ་བསྡད་ཡས་དེ་འདྲའི་གི་གནས་སྟངས་ཅིག་ཆགས་ཡོད་རེད། ཚེ་རིང་སྐྱིད་ལགས་ཀྱིས་ད་བར་ལོ་ངོ་ལྔ་མན་ཙམ་རིང་དབུས་བོད་མིའི་སྒྲིག་འཛུགས་ཀྱི་བུད་མེད་ཀྱི་ནུས་སྟོབས་གོང་སྤེལ་ཚན་པར་ཕྱག་ལས་གནང་བའི་ཉམས་མྱོང་བརྒྱུད་བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་དུ་ཕོ་མོའི་དབྱེ་འབྱེད་ཀྱི་གནད་དོན་གང་འདྲ་ཆགས་ཡོད་པའི་ཐད་ཁོང་གིས་དབྱེ་ཞིབ་གནང་དོན། ཨ་ནི་ང་ཚོའི་སྤྱི་ཚོགས་དེ་ད་དམིགས་བསལ་དྲུག་དང་དེ་འདྲའི་གཞན་སྤྱི་ཚོགས་དང་མ་འདྲ་བ་བྱས་ད་དམིགས་བསལ་གྱི་ཕོ་མོ་ངས་ལྟ་དུས་ང་ཚོའི་ཡིན་ནའི་དཔེ་ད་ཕོ་གཙོ་རིང་ལུགས་ནང་ལོགས་ལ་བསྡད་ཡོད་ར་བྱས་ཙང་ང་ཚོའི་སྤྱི་ཚོགས་དེ་ནི་ང་རང་ཚོའི་ད་སོ་སོའི་ལས་ཀ་བྱེད་པའི་བརྒྱུད་རིམ་ནང་ལོགས་ལ་ད་ག་རེ་མཐོང་སོང་ར་ནི་བུད་མེད་ལབ་ན་ནི་དེ་འདྲ་དེ་འདྲ་བྱེད་དགོས་རེད་ལབ་ཡ་དང་སྐྱེས་པ་ལབ་ན་དེ་འདྲ་དེ་འདྲ་བྱེད་དགོས་རེད་ལབ་ནི་དེ་འདྲའི་གི་ད་ལོགས་ཀ་ལོགས་ཀ་ཅིག་ཡོད་ར་བ་ལས་འགན་དེ་དེ་ཚོ་བགོ་བཤའ་རྒྱག་བཞག་ཡ་ཅིག་ཡོད་ར་དེ་འདྲའི་ཅིག་ཆགས་གི་འདུག་ར་ད་དེ་ཕྱོགས་གཅིག་ནས་ད་བགོ་བཤའ་རྒྱག་ཡ་དེ་འདྲ་ཡིན་སྲིད་གི་རེད་ར་ཡིན་ནའི་ཕྱོགས་གཅིག་ནས་ཡང་དེའི། དེ་ལ་བརྟེན་བྱས་ཨ་ནི་སྤྱི་ཚོགས་ནང་ལོགས་ལ་ཨ་ནི་དྲག་སྤྱོད་རིགས་དེ་ཚོ་མར་བྱུང་ཡ་དེ་འདྲས་ཡོང་གི་འདུག་ར་བྱས་ཙང་ད་ང་ཚོ་སྤྱི་ཚོགས་ནང་ལོགས་ལ་ཆ་བཞག་པ་ཡིན་ན་ཨ་ནི་ང་ཚང་མས་མཁྱེན་གསལ་རེད་ད་དཔེར་ན་ཆ་བཞག་ན་བུད་མེད་ཀྱི་འགོ་ཁྲིད་དེ་ཚོ་ཡོད་ར་ཨ་ནི་དཔེ་ཉུང་ཉུང་ཆགས་ཀྱི་ཡོད་དུས་ད་དེ་ཡིས་ང་ཚོ་སྤྱི་ཚོགས་ཀྱི་གནས་བབ་ཅིག་སྟོན་གྱི་ཡོད་ར་བུད་མེད་དང་ཨ་ནི་སྐྱེས་པ་བར་གྱི་ཨ་ནི་འདྲ་མཉམ་མེད་པ་ཅིག་ཡོད་ར་དམིགས་བསལ་ཆབ་སྲིད་ཀྱི་ནང་ལོགས་ལ་འཛུལ་ཞུགས་བྱེད་པ་ཡིན་ན་ཨ་ནི་ང་ཚོ་དཔེ་བུད་མེད་ད་ལྟ་ཆ་ལ་དཔེ་ཉུང་ཉུང་ཆགས་བསྡད་ཡོད་རེད་ར་སློབ་གྲྭ་ཁག་ནང་ལོགས་ཡིན་ནའི་རེད་ཨ་ནི་གཞིས་ཆགས་ཁག་ནང་ལོགས་ཡིན་པ་རེད་ནའི་རེད། ཚོགས་པ་ཁག་ནང་ལོགས་ཡིན་པ་རེད་འགན་འཁྱེར་མཁན་མང་ཆེ་ཅིག་ཨ་ནི་སྐྱེས་པ་ཆགས་བསྡད་ཡོད་དུས་དེ་དེ་ང་རང་ཚོ་དྲི་བ་གཏོང་དགོས་ཡ་རྒྱུ་མཚན་ཅིག་ཆགས་ཀྱི་ཡོད་རེད་བསམ་གི་འདུག་ལགས། ཡང་ཚེ་རིང་སྐྱིད་ལགས་ཀྱིས་བོད་པའི་སྤྱི་ཚོགས་ཁྲོད་གནས་པའི་ཕོ་མོ་འདྲ་མཉམ་མ་ཡིན་པའི་གནས་སྟངས་ཁག་ཅིག་མི་རྣམས་ཀྱིས་བོད་པའི་སྲོལ་རྒྱུན་ཡིན་པར་ངེས་འཛིན་གྱིས་དབྱེ་འབྱེད་ཀྱི་གནད་དོན་ཞིག་ཏུ་མཐོང་གི་མེད་པའི་གནས་སྟངས་ཡོད་པས

འབོད་ཚིག་འདི་བཞིན་དྲིལ་བསྒྲགས་བྱེད་གི་ཡོད་འདུག་རྒྱ་ནག་གཞུང་གིས་བོད་ནང་གི་བཀག་སྐྱིལ་ཁང་དང་བཙོན་ཁང་ཁག་དམ་དྲག་ཇེ་ཆེ་དང་རྒྱ་སྐྱེད་བཏང་ཡོད་ཀི། སྲིད་སྐྱོང་མཆོག་དང་སྤྱི་འཐུས་ཚོགས་གཙོ་མཆོག་གིས་སྐུ་ཞབས་ཨ་རེ་ཧྥུ་བྷེ་རེ་ནེ་མཆོག་ཁེ་ན་ཌ་གི་ཁྲིམས་དོན་བློན་ཆེན་དང་ཁྲིམས་དོན་སྤྱི་ཁྱབ་ཏུ་བསྐོ་གཞག་གནང་བར་འཚམས་འདྲི་བྱས་ཡོད་ཀི། ཨ་མེ་རི་ཁའི་རྒྱལ་ས་ཝ་ཤིང་ཐོན་ལ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཡོངས་རྫོགས་རྒྱང་བསྲིང་བྱས་ཟིན་པ་བཞིན། རླུང་འཕྲིན་ལས་རིམ་ཁག་བོད་ནང་ཞོགས་ཁའི་དུས་ཚོད་དྲུག་ཕྱེད་ཀ་ནས་བདུན་པ་དང་དགུ་ནས་དགུ་ར་ཕྱེད་ཀ་ཡང་དགོང་མོ་གི་ལས་རིམ་ཁག་དགུ་ཕྱེད་ཀ་ནས་བཅུ་བའི་བར་རྒྱང་བསྲིང་བྱེད་ཀྱི་ཡོད་པས་རྣམ་པ་ཚོས་དུས་ལྟར་གསན་པར་བཀའ་དྲིན་ཆེ་ཞུ་གི་ཡོད།